མ་སེ་ད་བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་གཏན་ཚིགས་ཀྱི་ལྡོག་ཁྱབ་ཚད་མས་གྲུབ་ན་གཏན་ཚིགས་ཀྱི་རྗེས་ཁྱབ་ཚད་མས་གྲུབ་པས་ཁྱབ་ཀྱི་མི་འདུག་ཞོག་ཟེར་ན་ངོ་གནས་པ་གཉིས་རྟགས་ལ་བརྟེན་པའི་རྗེས་དཔག་ཚད་མ་དེ་ཆོས་ཅན་དེ་ག་རེ་ཡིན་ཟེར་ན

གཞན་སྡེ་དག་དང། གཞན་སྡེ་དག་ཡ་གི་སློབ་དཔོན་དབང་ཕྱུག་སྡེའི་ལྷ་ས་དབང་ཕྱུག་སྡེ་ཆེ། གཞན་སྡེ་དེ་ཚོས་རྟགས་མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་དེ་ཉིད་ལྡོག་ཁྱབ་ཡིན་གྱི་ལྡོག་ཁྱབ་སྒྲུབ་པ་ལ། དེ་ལ་མེད་པ་ངེས་པ་ལ་མི་ལྟོས་ཏེ་དེ་ལྟ་ན་མི་མཐུན་ཕྱོགས་མཐའ་དག་ལ་ཡོད་ན་དམིགས་སུ་འགྱུར་ལ་དམིགས་རུང་དུ་འགྱུར་ལ། གཞི་འགའ་ཆོས་འགའ་ཞིག་མེད་པ་ངེས་པ་ལ་གཞི་ངེས་དགོས་པའི་ཕྱིར་ད་དེར་རྟགས་དེ་མི་མཐུན་ཕྱོགས་ལ་མེད་པ་ངེས་པ་ལ་མེད་ས་ཡི་མི་མཐུན་ཕྱོགས་དེ་ངེས་དགོས་པའི་གོ་བ་ཡིན་པ་དང་གཞི་དེའི་སྟེང་དུ་བུམ་པ་མེད་པར་རྟོགས་པ་ལ་ཨ་ལ་ས་ཆ་འདི་རྟོགས་དགོས་པའི་ཕྱིར་རོ་ཞེས་བྱ་བ་དང། མེད་ལ་ས་ཆ་འདི་རྟོགས་ན་དེའི་སྟེང་དུ་བུམ་པ་མེད་པར་རྟོགས་དགོས་ཀྱི་འདུག་བ་དེ་དང་གཅིག་པ། རྟགས་ཁོ་མི་མཐུན་ཕྱོགས་ལ་མེད་ཟེར་བ་བཤད་པ་ལ་གང་མེད་ས་ཡི་མི་མཐུན་ཕྱོགས་ཁོ་རྟོགས་ནས་དེ་ནི་རྟགས་དེ་དེའི་སྟེང་དུ་མེད་པར་རྟོགས་དགོས་པ་རེད་པ།